འགྱུར་ལ། དེ་ལྟར་མི་འགྱུར་ན། དེ་ལྟར་མི་འགྱུར་ན་སྐྱོན་གར་སོང་ན་ཆོས་ཉིད་མངོན་སུམ་དུ་རྟོགས་པའི་ཆེད་དུ་དཀའ་ལས་བརྒྱབ་བཞག་སྟེ་འབད་པ་མེད་པར་འགྱུར་གྱི་འདུག་གསུང་གི་འདུག་བ། ཆོས་ཉིད་མངོན་སུམ་དུ་རྟོགས་ཡའི་དོན་དག་ལ་འབད་པ་མེད་དཀའ་ལས་བརྒྱབ་བཞག་ག་དེ་སོ་སོའི་ད་དེ་ཡ་རེད་བ་ག་རེ་ཟེར་ན་ཁོ་ལ་དམིགས་ནས་ག་རུ་ཟ་ད་ནི་ང་རོ་ད་རིགས་ཀྱི་ནང་ལ་ཡོད་རེད་བ། དངོས་ཀྱི་རྟེན་གཞི་བྱེད་པ་ཅི་ཡང་ཟེར་ཡ་རེད་དེ་ནི་ག་རུ་ཟ། ད་ད་དེ་ལ། རྟེན་རང་བཞིན་གནས་རིགས་ཟེར་ཡ་རེད་བ་གོ་ལ་རྟེན་རང་བཞིན་གནས་རིགས་ཟེར་གོ་དེ།

སྟོང་གཞི་ཆོས་ཅན་གོ་ད་འོ་ན་སྟོང་གཞི་ཆོས་ཅན་གོ་ག་རེ་རེད་འདུག་རིགས་རེད་མ་རེད་ག་རེ་རེད། རྒྱས་འགྱུར་གྱི་རིགས་རེད་བ་རྒྱས་སྟངས་གོ་ག་འདྲེ་རྒྱས་འགྲོ་བ་རེད། ཁོ་རང་གིས་རང་གི་སྟེང་གི་ཆོས་ཉིད་གོ་ལ་དམིགས་ནས་དེ་གོ་ཡར་ཡར་ཡར་ཡར་རྒྱས་འགྲོ་གི་ཡོད་ཙང་རྒྱས་འགྱུར་གྱི་རིགས་ཡིན་ཟེར་གོ་བ་རེད་བ་བྱས་ན་དེ་འདྲའི་ཞིག་ཡོད་ཙང་གོ་ལ་རྒྱས་འགྱུར་ཟེར་གོ་རྒྱུ་མཚན་དེ་གང་འདུག་ཡོད་ས་ར་བ་གོ་རེད་རྒྱས་ཡ་ད་གོ་ལ་རྟེན་པ་བྱེད་ད་ཡིས་གོ་ལ་རྟེན་བྱེད་གོ་ལ་དམིགས་ནས་སྒོམ་ཡོང་དུས་ཙ་འགྲིབ་ཡ་གོ་རྒྱས་པར་འགྱུར་བ་ཡོད་ཙང་རྒྱས་འགྱུར་གྱི་རིགས་ཟེར།

སྟོང་ཉིད་མངོན་སུམ་དུ་རྟོགས་ཡའི་དོན་དག་ལ་དཀའ་ལས་རྒྱག་དགོས་ཨེ་དེ། ད་ལྟ་སེམས་ཀྱི་སྟེང་གི་ཆོས་ཉིད་དེ་ང་རང་དུ་འཇུག་ཅིང་སེམས་ཀྱི་སྟེང་གི་ཆོས་ཉིད་གོ་དྲི་མས་དག་ཡས་དང་དག་ཡས་ཕྱིར་ཡར་དུ་ཡར་དུ་འགྲོ་ཡས་དོན་དག་ལ་དཀའ་ལས་རྒྱབ་དགོས་པ་རེད་སེ་གེ་སར་བ་ད་སྟོང་ཉིད་མངོན་སུམ་དུ་རྟོགས་པ་ག་དུས་རྟོགས་ཡང་དེའི་ཉིན་ག་དེ་དྲི་མ་ག་རེ་ཡིན་ན་གསར་བ་ཅིག་གིས་དག་འགྲོ་བ་ཡིན་པ་རེད་ད་དཔེར་ན་ག་རེ་ཟེར་ན་སྔར་མ་རྟོགས་པ་སྟོང་ཉིད་མངོན་སུམ་དུ་གསར་དུ་གསར་བ་རྟོགས་པའི་ཉིན་ག་དེ་ནས་བཟུང་སྟེ་བདེན་འཛིན་ཀུན་བཏགས་ཀུན་ནས་དག་འགྱུར་བ་ཡིན་པ་དེ་དུས་ཙ་བྱས་ད་བར་ཆད་མེད་ལམ་སླེབས་འགྲོ་བ་རེད་བ། སྔར་མ་རྟོགས་པ་གསར་དུ་མངོན་སུམ་རྟོགས་པའི་གནས་སྐབས་དེ་ལ་དཔེར་ན་ཐེག་ཆེན་རིགས་ངེས་བར་ཆད་མེད་ལམ་སླེབས་འགྲོ་དེ་དུས་ཚོད་བདེན་འཛིན་ཀུན་བཏགས་གཅིག་གིས་དག་པ་ཡང་སྤངས་ན་མ་སྤངས་ན་ཡང་མ་སྤངས་དག་ན་དག་རེད་ད་དེ་རྣམ་གྲོལ་ལམ་སླེབས་དུས་ཙ་སྔར་གྱི་ཆོས་ཉིད་དེ་འོ་དེ་ནི་དེའི་ངོ་བོར་གྱུར་ཀུན་བཏགས་བདེན་འཛིན་ཀུན་བཏགས་སྤངས་པའི་འགོག་བདེན་གྱི་ངོ་བོར་གྱུར་གི་ཡོད་ས་རེད་བ་ཡུར་ཡོང་དུས་ད་དེའི་དགག་བྱ་དེ་ཤེས་བྱ་ལ་དུ་བ་སིག་ར་གངས་ཅན་སྟོང་ཉིད་ཀྱང་རེད་ཤག་འགོག་བདེན་ཡང་རེད་ཤག་ཟེར་ད་དེ

འགོག་བདེན་ཆ་ཅན་ཡིན་པ་སྒྲུབ་དུས་ཚ་གཅིག་བཤད་འགྲོ་བ་དེ་ཡིན་པ་རེད་དང། འགོག་བདེན་ཆ་ཅན་ཡིན་པ་སྒྲུབ་དུས་ཚ་བར་ཆད་མེད་ལམ་གྱིས་མ་རྟོགས་ལ། སྟོང་ཉིད་རེད། སྟོང་ཉིད་སྟོང་ཉིད་སྟོང་ཉིད་ཆ་ཅན་དུ་སྒྲུབ་དུས་ཚ་བར་ཆད་མེད་ལམ་གྱིས་མངོན་སུམ་དུ་མ་རྟོགས་ལ་རྣམ་གྲོལ་ལམ་གྱིས་མངོན་སུམ་དུ་རྟོགས་པའི་ཆ་བཞག་གི་བདེན་འཛིན་ཀུན་བརྟགས་སྤངས་པའི་གཅིག་གཅིག་གཅིག་ཅེས་ཟེར་ཆོས་ཉིད་ཟེར་བཤད་འགྲོ་བ་འོ་ཁོ་འདུག་གོ་ད་ཡ། བདེན་འཛིན་ཀུན་བརྟགས་སྤངས་པའི་ཆོས་ཉིད་གོ་ག་རེ་རེད་ཟེར་ན་འགོག་བདེན་ཆགས་འགྲོ་བ་རེད།

དབུ་མ་རང་རྒྱུད་ཀྱི་ལུགས་ལ་ས་བཅུའི་མཉམ་གཞག་ཡེ་ཤེས་བཅུ་ལ་ཆོས་སྐུའི་མིང་ཅན་གྱི་འགོག་བདེན་ཡིན་མཁན་གྱི་རྟེན་ན་རྟོགས་ཚུལ་ལ་ཁྱད་པར་ཡང་ཆོས་སྐུའི་མིང་ཅན་གྱི་འགོག་བདེན་རྟོགས་ཚུལ་ལ་ཁྱད་པར་མེད་ཡར་མེད་འགོག་བདེན་ཀུན་རྫོབ་བདེན་པ་ཡིན་པའི་ཕྱིར། རེད་བ། འགོག་བདེན་ཡིན་མཁན་གྱི་རྟོགས་ཚུལ་ཡར་ཡང་ཁ་སང་འགོག་བདེན་དང། ཞེས་དོན་ཁས་ལེན་གྱི་ཡོད་ད་ཡང་ཁུལ་གྱི་ནས་འགྲོ་རྒྱུ་ཅི་ཡོད་རེད་བ། འོ་དེ་འདྲའི་ཟིག་རུང་བ་དང།

སེམས་ཕྱི་ཕྱི་མ་ཕྱི་མ་དུས་སེམས་གོ་ཆགས་ཀྱི་བ་ཡིན་པས་འོ་གོ་སྦྱངས་པ་བྱས་པ་ལས་སུ་གོ་བདེན་གྲུབ་ཀྱི་དྲི་མ་དེ་དྲི་མས་སྦྱངས་པ་བྱས་པ་ལ་བརྟེན་ནས་ག་རེ་ཡོང་གི་འདུག་ཟེར་ན་སྦྱངས་པར་བྱས་པ་ལས་དག་པ་དེ་ཉིད་མྱ་ངན་འདས་ཟེར་གོ་འོ། བདེན་གྲུབ་ཀྱི་དྲི་མས་དག་པའི་དག་ཆ་གོ། འདི་མྱང་འདས་ཆགས་འགྲོ་རེད་ཆོས་ཀྱི་སྐུ་ཡང་དེ་རང་རང་རེད་ཟེར་ད་ཆོས་སྐུའི་མིང་ཙམ་ཞིག་བཏགས་པ་རེད་ད་གོ་ཡ་གི་མཐར་ཐུག་པ་དེ་ཟེར་ན་ད་ཆོས་ཀྱི་སྐུ་ཡིན་ཐག་ཆོད་རེད་སངས་རྒྱས་ས་ལ་སླེབས་དུས་ད་ངོ་བོ་ཉིད་སྐུའི་ངོ་བོར་གྱུར་ཚར་རེད་བ། འོ་དེ་དེ་ད་ཆོས་ཀྱི་སྐུ་ཡང་དེ་ཡང་རེད་ཆོས་ཉིད་ཀྱི། འོ་ཆོས་ཀྱི་སྐུ་ཡང་དེ་རེད་འོ་དེ་ཡང་མྱང་འདས་རེད། ཞེས་དང་དེ་ཅི་ཐོས་ས། དག་པ་དེ་ཉིད་དེ་མྱང་འདས་ཀྱི་ངོ་བོར་འགྲོ་གི་རེད་ཟེར་དུས། མ་དག་དྲི་བཅས་སེམས་ཀྱི་ཆོས་ཉིད་ཀྱི་དྲི་མ་ཡ་ཡ་ཡ་དག་དུས་ཙང་ཨ་ནི། འོ་ཧོར། མྱང་འདས་ངོ་བོར་རྒྱུག་གི་རེད་ཟེར་ད་འདི་ལུང་འདི་གང་ནས་འགྲོ་གི་བ་ཡིན་པ་རེད། དེ་ཕྱིན་ན་དེ་ལ་འགག་ཅིག་ལ་བསྙེན་ན་ནི་ཡང་ལྟ་ས་ཅིག་ཡོང་གི་བ་ཡིན། ག་རེ་ཟེར་ན་འགོག་བདེན་དང་སྟོང་ཉིད་ཀྱི་གཞི་མཐུན་གྱི་ཆ་བ་ཡིན་པ་རེད། རེད་བ། ད་བོགས་འདོན་གཏོང་བཞིན་ཡོད། ང་རང་འདི་རྒྱ་ལ་ཡོད་ཡོད་པ་རང་ད་དེར་རྙོག་དྲ་གས་མེད་པ་ཞིག་མེད་ཟེར་ལབ་ན་འདི་ནས་ཞུས་ཡོང་གི་རེད་ཞུ་གི་རེད་ག་ག་ཡང་མེད་རེད་ད་མ་ལབ་རང་ལ་ཆགས་འགྲོ་བ་རེད་བ། ད་གཞན་དག་ཚོ་ལ་ཡིན་ན་ཁོ་འདིའི་སྒང་ནས་དེ་སྒང་ཆོས་ཀྱི་སྐུ་ཡང་དེ་ཉིད་སྦྱང་བ་བྱས་པ་ལས་ཆོས་ཀྱི་སྐུ་ཡང་དེ་ཉིད་དོ་ཞེས་པ་འདི་ལུང་གི་སྒང་ནས་རིགས་པ་དྲུག་ཅུ་པའི་ནང་དུ་བ་ཅན་འགྲོ་ས་རག་ཡོད་ན་འདི་དག་རྟག་གོ། དག་མ་དག་གི་ཆོས་ཅན་སྤྱི་ལ་བྱས་པའི་ཆོས་ཉིད་དགག་བྱ་ལ་ཤེས་བྱ་ལ་མི་སྲིད་པའི་དབང་དུ་བྱས་ཀྱང་ད་དེ་ག་ཡང་མ་རེད་བསམ་གྱི་དེ་གསུང་གི་བ།

དེ། ཡིག་ཆ་སུ་ཡིན་ན་ཁས་ལེན་རྒྱུ་རེད་བ། སོང་བས། ཆོས་ཅན་ཁྱད་པར་ཅན་གྱི་ཆོས་ཉིད་དག་པ་ཕྱོགས་རེ་བ་ཙམ་མ་ཡིན། ད་ཆོས་ཅན་ཁྱད་པར་ཅན་གྱི་ཆོས་ཉིད་ཟེར་ན་རྣམ་གྲོལ་ལམ་གྱི་སྟེང་གི་ཆོས་ཉིད་ཁོ་ཞིག་ཡོད་ཡིན་རྒྱུ་དེ་རེད། ད་རྣམ་གྲོལ་ལམ་སྟེང་གི་ཆོས་ཉིད་དེ་ཆོས་ཅན་ཁྱད་པར་བ་ཅིག་གིས་ཀྱང་ཆོས་ཅན་ཁྱད་པར་བ་ག་རེ་ཟེར་ན་དགག་བྱ་གང་ཡང་རུང་བ་ཅིག་སྤངས་པའི་རྣམ་གྲོལ་ལམ་གྱི་ཆ་རེད། བྱས་ཙང་ཆོས་ཅན་ཁྱད་པར་བ་ཆ་རེད། དེའི། ཆོས་ཅན་ཁྱད་པར་བ་དེའི་སྟེང་གི་ཆོས་ཉིད་ཁོ་ནི་དག་པ་ཕྱོགས་རེ་བས་མི་ཆོག་པ་རེད།

ག་རེ་རེད་ཟེར་ན་ཁོའི་དགག་བྱ་འོག་ལ་བདེན་པར་གྲུབ་པ་དེ་བཞག་བསྐྱུར་བ་འོག་མ་ཞིག་ཀྱང་འོ་དེ་འདྲ་ཡིན་པ་ཙམ་གྱིས་དགག་བྱ་ཤེས་བྱ་ལ་མི་སྲིད་པས་མ་ཁྱབ་སྟེ་ཆོས་ཅན་དྲི་མ་ཇེ་དག་ཏུ་སོང་བ་ན་དེའི་ཆོས་ཉིད་ཀྱང་དྲི་མ་ཇེ་དག་ཏུ་འགྲོ་བས་ཆོས་ཅན་ཁྱད་པར་ཅན་གྱི་ཆོས་ཉིད་དག་པ་ཕྱོགས་རེ་བ་ཙམ་ཡང་མ་ཡིན་པས་རང་རང་གི་སྐབས་ཀྱི་གློ་བུར་གྱི་དྲི་མ་སྤངས་པའི་ཆོས་ཉིད་དེ་འགོག་བདེན་དུ་འཇོག་པའི་ཕྱིར། ད་དེ་བཞིན་ནོར་ལ་བར་ཆད་མེད་ལམ་གྱི་ངོས་སྐལ་གྱི་དྲི་མ་སྤངས་པའི་འགོག་བདེན་གྱི་དགག་བྱ་མཐོང་སྤང་ཤེས་བྱ་ལ་སྲིད་པ་དང་དེ་ཡི་དགག་བྱ་བདེན་གྲུབ་ཤེས་བྱ་ལ་མི་སྲིད་པ་གཉིས་མི་འགལ་ཏེ། དཔེར་ན།

འགོག་བདེན་དུ་གྱུར་པའི་སྟོང་ཉིད་ཡིན་ན་དང་ངོ་བོ་ཉིད་སྐུ་རང་བཞིན་རྣམ་དག་ཆར་གྱུར་པའི་ངོ་བོ་ཉིད་སྐུ་ཆགས་འགྲོ་བ་ཡིན་པ་རེད། དེ་ཡིན་ན་གློ་བུར་རྣམ་དག་ཆར་གྱུར་པའི་ངོ་བོ་ཉིད་སྐུ་མ་ཡིན་པས་ཁྱབ་སྟེ། གློ་བུར་རྣམ་ཆར་གྱུར་པའི་ངོ་བོ་ཉིད་སྐུ་མེད་པའི་ཕྱིར། མེད་བ་དང་འགོག་བདེན་ལ་དོན་དམ་བདེན་པ་ཡིན་པས་ཁྱབ་པའི་ཕྱིར་ཟེར་འོག་ཏུ་བུར་འགྲོ་རྒྱུ་ཡིན་པ་རེད། ཁ་ཅིག་གིས་ཐེག་ཆེན་མཐོང་ལམ་རྣམ་གྲོལ་ལམ་གྱི་སྟེང་གི་འགོག་བདེན་དོན་དམ་བདེན་པ་ཡིན་ཀྱང། གནས་ལུགས་མ་ཡིན་ཏེ། མཐོང་ལམ་དེ་ཉིད་དུ། མཐོང་ལམ་དེ་ཉིད་དུ། མི་གནས་པའི་ཕྱིར་ཏེ། མི་གནས་པའི་ཕྱིར་ཏེ། འགོག་བདེན་དེ་ནི་དེའི་དུས་གསུམ་ག་ལ་མ་གྲུབ། དུས་གསུམ་ག་ལ་མ་གྲུབ་པ་མ་ཡིན་པའི་ཕྱིར། ད་ལྟ་མཐོང་ལམ་པ་དེའི་འདས་མ་འོངས་ཀྱི་དུས་སུ་ཆོས་ཉིད་དེ་མེད་པའི་ཕྱིར། མཐའ་མཇུག་དེ་ལ་ཁྱབ་པ་ཡོད་དེ་དུས་གསུམ་ག་ལ། མ་གྲུབ་བོ་ཞེས་གསུངས་པའི་ཕྱིར། འདི་འདྲའི་གསལ་སྟོང།

མེད་པ་ཡིན་ད་ནི། གནས་ལུགས་མ་རེད་གནས་ལུགས་ཡིན་ན་ནི་དུས་གསུམ་ལ་མ་འཁྲུལ་བ་ཞིག་དགོས་ཏེ་དགོས་ཏེ་ཚིག་གསལ་ལས་དུས་གསུམ་ལ་ཡང། དུ་བ་དུས་གསུམ་དུ་ཡང། མེ་ལ་མ་འཁྲུལ་བ་དེ་དག་གོ་པེ་དེ་མ་ཡིན་ད། ང་ཚོས་དེ་རེད་རང་བཞིན་ཁྱད་པར་གསུམ་ལྡན་དུ་བྱས་ཀྱི་ཨ་ར་མ་ཙི་མ་གེ། རེད་པ། འཇོག་བྱེད་གཞན་ལ་མ་ལས་མ་ལྟོས་པ། ག་རེ་ཡིན་ན། རང་བཞིན་དག་ནི་བཅོས་མེད་དང། གཞན་ལ་ལྟོས་པ་མེད་པ་གཞན་ལ།

མེའི་རང་བཞིན་དུ་བཞག་གོ། བཞག་པ་དེ་བཞིན་དུ། ཨ་ནི། ག་རེ་མགོ། དེའི་གར་གོ། བདེན་པས་སྟོང་བའམ། རང་གི་མཚན་ཉིད་གྲུབ་པས་སྟོང་བ་དེ་ཡང་རང་བཞིན་ཁྱད་པར་གསུམ་ལྡན་དུ་བཞག་གི། འོ་སྐོལ་བཀོད་པས་གོ་ལ་བཀོད་དེ། མེ་ལ་ཡང་མ་འཁྲུལ་བ་ཞེས་པ་དེ་དོན་གོ། ལ་ག་རེ་ཟེར་ན་སྟོང་ཉིད་དུ་བཞག་གོ། གནས་ལུགས་དེ་བཞག་གོ། བྱས་ཙང་དུས་གསུམ་ཡང་མེ་ལ་མ་གྲུབ། གནས་ལུགས་ཡིན་ན།

འོ། མཐོང་ལམ་སྒོ་ག་རེ་མ་གནས་པ་ཞིག་སྲིད་མདོ་ལ་རྣམ་གྲོལ་ལམ་དེ་ནི་དེའི་ངོར་མི་གནས་ཞེས་ཡིན་པ་འདྲ་ག་རུ་གསལ། འོ། རྣམ་གྲོལ་འདི་འདི་ཀུན་བརྟགས་སྤངས་པའི་འགོག་བདེན་གྱི་ངོར་རམ་དེའི་དོན་དམ་དེའི་གནས་ལུགས་དེའི་ངོར་མ་གནས་པར་དེ་གནས་སོང་ན་ཕ་གི་གོ་འགོག་བདེན་གོ་དེའི་གནས་ལུགས་དེ་ཚུར་ཆགས་དགོས་རེད། དེའི་གནས་ལུགས་ཡིན་ན་ཕ་འགོག་བདེན་དེ་དེའི་དུས་གསུམ་ཀ་ལ་མ་འཁྲུལ་བ་ཡིན་དགོས་པ་ལས་མ་འཁྲུལ་བ་མ་ཡིན་པའི་ཕྱིར་མ་ཡིན་པར་ཐལ།

ས་དང་པོ་ནས་མ་རེད། ཆེ་འབྲིང་ཕྱེ་ནས་ཆེ་འབྲིང་དྲུག་སྟེ་ས་གཉིས་པ་ནས་བདུན་པའི་བར་གྱིས་སྤོང་བ་ས་དེའི་སྤང་བྱ་ལ་དགོངས་སོ་གསུང་བ་རེད། ས་གཉིས་པ་ནས་བཞག་པ་ཡིན་མི་ཤེས་སོ། བྱས་ཙང་ས་དང་པོ་མི་བཞག་མི་ཤེས་སོ། འོ་མི་བཞག་དེ་གར་ཚེ་ན་ཡན་ཡང་ཕལ་ཆེ་བ་ས། མཐོང་ལམ་ནས་སྒོམ་ལམ་དུ་འཕོས་པ་དང་ས་དང་པོ་ནས་གཉིས་པར་འཕོས་པ་དུས་མཉམ་མཁན་མང་ཆེ་བ་དེ་ཡོད་ཚེ་དེའི་དབང་དུ་བྱས་ནས་བཞག་པ་ཡིན་མི་ཤེས་སོ།

འོ་མ་བརྒྱབ་ན་བྱས་ཙང་གཉིས་སུ་ཡོད་དེ། བྱེད་མི་དགོས་གཉིས་སུ་ཡོད་རེད། འོ་དེ་འདྲ་བ་དེ་མཐོང་ལམ་ནས་སྒོམ་ལམ་དུ་འཕོས་པ་དང་ས་དང་པོ་ནས་གཉིས་པར་འཕོས་པ་དུས་མཉམ་པ་ཡིན་མི་ཤེས་རེད། འོ་ཡིན་ན་ཚ་ཅི། དེའི་ས་གཉིས་པའི་ཐོག་མའི་བར་ཆད་མེད་ལམ་དེ་ཆོས་ཅན། འོ་རྣམ་གྲོལ་ལམ་ཡིན་པར་ཐལ་དེ་འདྲ་བ་དེ། འོ་དེ་འདྲའི་སའི་ཡར་འགྲོ་ཉེས་མེད་ཐིག་གི་ཐོག་མའི་བར་ཆད་མེད་ལམ་དུ་ཆོད། འོ་ད་རྣམ་གྲོལ་ལམ་མ་ཡིན་པར་ཐལ། མ་རེད་བ།

མི་བྱེད་གསུང་རེད་དགུ་ཡི་ཐ་སྙད་མི་བྱེད་དེར་བར་དྲུག་གི་ཐ་སྙད་བྱེད། ཕྲ་རགས་གཉིས་རེ་གཉིས་རེ་གཉིས་རེ་བྱས་ནས་དེ་འདིང། དེ་དེ་ཕ་ཆེན་ཞག་དགུ་ཨ་ཡོད་མ་ཡོད་དེར་དཔེར་ན་དེར་བར་དེ་རང་རྒྱུད་པ་ནང་བཞིན་ཐ་མི་བྱེད་ཟེར་ཡས་ཏེ། དེ་འདིང་དེ་ལ་ཆུང་ངུ་འབྲིང་ཆེན་པོ་གསུམ་བཞག་གསུམ་བཞག་ནས་ཆེན་པོ་ལ་ཕྲ་རགས་གཉིས་ཆུང་ངུ་ལ་ཕྲ་རགས་གཉིས་འབྲིང་ལ་ཕྲ་རགས་གཉིས་རེ་བྱས་ནས་དེ་ནི་འོ་དྲུག་བཞག་རེད་མ་གཏོགས་ས་ནི་ཆེ་འབྲིང་དྲུག་ཏུ་བྱེད་གསུང་ག་རེ་མ་རེད། ག་རེ་འོ་ཕྲ་རགས་གཉིས་སུ་བྱེད་ཆེ་འབྲིང་དྲུག་ཏུ་མི་བྱེད་གསུང་བར།

བཅུའི་ནང་ནས་བསམ་གཏན་གྱི་ཕར་ཕྱིན་ཆེས་ལྷག་པར་འགྱུར་རོ། དེ་ལྟར་བསྟན་པ་ན་སྦྱིན་པ་ནས་བརྩོན་འགྲུས་ཀྱི་ཕར་ཕྱིན་ཆེས་ལྷག་པ་བཞི་ཡོད་ཡོད་པ་ཐག་ཆོད་པར་བྱེད། དེའི་ཕྱིར། སྔོན་ཉིད་ནས། ད་ཡིན་རྒྱུ་དེའི་མེ་ཏོག་དག་ས། ཡིན་པ་དག་འཁྲུགས་ཚེ་སྔོན་ཉིད་ནས་ཐོབ་ཟིན་པས་ཟིན་པར་ཤེས་པས་ལྷག་མ་དྲུག་གི་ནང་ནས་ཞེས་ཤེས་པར་བྱའོ། ལྷག་མ་དྲུག་གི་ནང་ནས།

དེ་རྗེས་ཐོབ་དང་མཉམ་བཞག་གང་གི་གནས་སྐབས་སུ་ཡང་འཛིན་དགོས་འདུག་པ་ཅི། འོ་དེའི་རྒྱུ་མཚན་གྱིས་ག་ལ་ལགས། འོ་ན་བསམ་གཏན་ཕར་ཕྱིན་ཉམས་ལེན་ལྷག་པར་ཐོབ་ཟེར་བ་རྒྱུ་མཚན་དེའི་འདུག་བསམ་གཏན་ཕར་ཕྱིན་ཉམས་ལེན་ལྷག་པར་ཐོབ་ན་ཉམས་ལེན་གོ་ཁྱི་ཤོར་ཟེར་ན་འདི་དེ་དག་བྱས་ད། འོ་ག་རེ་ངོ། བསམ་གཏན་གྱི་ཕར་ཕྱིན་གྱི་མི་མཐུན་ཕྱོགས་རྣམ་གཡེང་སོགས་ཀྱི་ཉེས་ལས་ལས་ཀ་ལགས་སོ། ལུས་ལོངས་སྤྱོད་དགེ་བའི་རྩ་བ་གང་ལ་ཡང་མ་བརྩི་ནས་ཀུན་འཛིན་གྱི་རྩ་བ་ཉིད་ནས་མ་ཆགས་པར་བྱས་ནས་གཏོང་ཐུབ་མཁན་གྱིས་ན་སྦྱིན་པའི་ཕར་ཕྱིན་ཉམས་ལེན་འོ་ཆས་ལྷག་པར་ཐོབ་ཟེར་དེ་ཡིན་པ་རེད།

ཨོ་ཐུགས་ལ་གང་ལྟར་རྒྱབ་དེ་ན་རྒྱབ་ལོག་དེ་ན་ཁོང་ཁྲོ་དང། དེ་ནས་ག་རེ་ངོ་ལེ་ལོ་དང་ད་དེ་འདྲ་དེ་ལ་རྣམ་གཡེང་སླེབས་པ་རེད་ཨོ་དེ་མི་མཐུན་ཕྱོགས་དེ་ཚོས་རྩ་བ་ཉིད་ནས་གནོད་སྐྱེལ་མ་ཐུབ་རྒྱུ་མཚན་གྱིས་ཨོ་དེས་དེ་ན་དེ་ལྟ་བུ་ཞིག་གནོད་སྐྱེལ་མ་སྐྱེལ་བ་བྱས་ཉམས་སུ་ལེན་ཐུབ་པ་ཡིན་ཙང་དེ་དང་དེའི་ཉམས་ལེན་ལྷག་པར་ཐོབ་ཀྱི་རེད། ས་དང་པོ་ལྟ་བུ་ལ་ཡིན་སོང་ན། སད་པའི་གནས་སྐབས་སུ་འཆལ་བའི་ཚུལ་ཁྲིམས་ཀྱིས་གོས་པ་མེད་རེད་དེ་རྨི་ལམ་གྱི་གནས་སྐབས་ལ་ཡང།

དག་པའི་ཞིང་ནི་དག་པའི་དྲི་མ་ལ་སོགས་པ་དུ་མ་ཞིག་ཡོད་པའི་ཕྱིར་དང། ཆོས་ཉིད་དྲི་བྲལ་དུ་ལྷུང་བ་མི་སྲིད་ན་ཞེས་བྱ་བ། རྟེན་ཆོས་ཅན། རེ་བ། ཁོ་ལ་ག་རེ་རེད་ཟེར་ན་རྟེན་ཆོས་ཅན་དེས་རྟེན་ཆོས་ཅན་ཁོ། ཡ། ག་རེ་གསུང་བ་རེད། གོང་འཕེལ་དུ་ཞིག་ནས་ངོ་བོ་ཡ་གོང་འཕེལ་དུ་ཞིག་ནས་ཞེས་ད་གང་ལྟར་བྱ་སྟེ་རྟེན་ཆོས་ཅན་ཁོའི། རང་གི་ཆོས་ཉིད་དེ་ལ་དམིགས་པ་དེ་ཡི་ཚེ་ན་ཆོས་ཅན་དེ་རྒྱས་པར་འགྱུར་གོ་རེ་བ་རྒྱས་པར་འགྱུར་རེ་གོང་འཕེལ་དུ་འགྲོ་གོ་རེ་བ། འོ་ཁོ་བ་འགྲོ་བ་ཟེར་ན།

དྲི་མ་དེ་ཡི་ཇེ་དག་ཇེ་དག་ཏུ་འགྲོ་གི་ཡོད་ཙང་ནི་ཁོ་ནི་ཉིན་མོ་དེ་ད་རུང་ངོ། རང་བཞིན་གནས་རིགས། རང་བཞིན་གནས་རིགས་ཞེས་ནི་སྤོས་ལྡན་རང་བཞིན་གནས་རིགས་ཟེར་བ་རེད། ཡིན་ཙང་འཕགས་པ་ཉན་ཐོས་འཕགས་པ་ལྟ་བུ་ལ་བཤད་ན་སྟོང་ཉིད་རྟོགས་མྱོང་གི་ཉན་ཐོས་ད་ག་རེ་ངོ་སྟོང་ཉིད་རྟོགས་མྱོང་གི་ཉན་ཐོས་ཀྱི་ལམ་གྱི་འོག་རོལ་སྟོང་ཉིད་རྟོགས་མྱོང་གི་ཉན་ཐོས་ཀྱི་མཐོང་ལམ་དེས་ཀྱང་ཐོག་དེས་ཀྱང་རང་གི་སྟེང་གི་ཆོས་ཉིད་ཁོ་ལ་དམིགས་ཨ་ནི། ཆོས་ཉིད་དེ་རྟོགས་པ་དེའི་ཚེ་ན། རྟེན་ཆོས་ཅན་ཉན་ཐོས་རང་ཉིད་དང།

མངོན་རྟོགས་རྒྱན་གྱི་སྐབས་སུ་ཉན་རང་ལ་སྟོང་ཉིད་རྟོགས་པ་ཡོད་པར་བཤད་བྱ་བྱས་ཙང་མངོན་རྟོགས་རྒྱན་དང་མཐའ་འཇུག་བ་ཡིན་ན་དེ་འོ་འགལ་བ་མི་འདུག་གསུང་གི་ཨ་ར། ད་མངོན་རྟོགས་རྒྱན་འཁོར་ག་ཚང་དཔེར་ན་དབུ་མ་རང་རྒྱུད་ཀྱི་ལུགས་སུ་བྱ་བྱས་ན། འོ་མངོན་རྟོགས་རྒྱན་གྱི་སྐབས་སུ་ཉན་རང་འཕགས་པ་ལ་སྟོང་ཉིད་རྟོགས་མྱོང་ཡིན་པས་ཁྱབ་པ་དེ་བསྟན་ཡོད་མ་རེད་སྟོང་ཉིད་རྟོགས་པ་ཞིག་ཤེས་ཨ་ར་འོ་དེ་ཙམ་གྱིས་འགལ་བ་མི་འདུག་ཟེར་འོ་དེ་ལན་དུ་བྱེད་རྒྱག་ཡོད་མ་རེད། ཡིན་པ་འདྲ་དེ་འདྲ་ཡིན་པ་འདྲ།

དེ་འདྲ་ཡག་ཡག་ཡོད་ཟེར་ཡ་དེ། དང་པོ་དབུ་མའི་ལྟ་སེམས་ཙམ་པའི་ལྟ་བ་ལ་ཁྲིད་ནས་དེ་ནས་དབུ་མའི་ལྟ་བ་ལ་ཁྲིད་དགོས་མཁན་གྱི་རིགས་ཅན་གྱི་གང་ཟག་ཅིག་ཡོད་ཟེར་ཏེ་འཕགས་པ། ཐེག་དམན་གྱི་རིགས་ཅན་ལ། ཡོད་ཟེར་བ་མ་གཏོགས་ཐེག་དམན་ག་རང་གོ་དེ། རིགས་ཅན་གསུམ་ལ་ཡོད་ཟེར་བ་མ་གཏོགས་དེ་རིགས་ཅན་གསུམ་གྱི་འཕགས་པའི་གང་ཟག་ལ་ཟེར་ན་འགྲིག་གི་མ་རེད།

ཨོ་ཉེར་གར་བ་ཉན་རང་ཡིད་བྱེད་ཀྱི་བསམ་པ་དེ་གཙོ་བོ་བཞག་དགོས་པ་རེད་པ། ག་རེ་ཟེར་ན། ད་ལྟ། སོ་ཐར་གྱི་ལུས་ངག་གི་ཁ་ན་ཁ་ན་མ་ཐོ་བ་བདུན་ཡོད་ན་ཞེས་བ་སྟེ། དེ་སྤོང་བ་དེ་བྱང་སེམས་ལ་སྐབས་འགའ་ཞིག་ལ་གནང་བ་ཡོང་བ་རེད་ལབ་བར་བ་དེའི་ཆ་ནས། ཨོ། ཉེས་སྤྱོད་སྡོམ་སྡོམ་ཚེ་ཉེས་སྤྱོད་དེ་ལ་དེ་མི་བཞག་ཅིག་དགེ་སློང་དག་དུས་རྒྱུན་ང་རང་ཚོ་སོ་ཐར་གྱི་སྡོམ་དེ་དགེ་སློང་ལྟ་བུ་ལ་བྱས་སོང་ན་ཉེས་སྤྱོད་ཐེག་དམན་གྱི་རིགས་ཅན་གྱི་དགེ་སློང་ལྟ་བུ་ལ་བྱས་ན་ཉེས་སྤྱོད་སྡོམ་ཟེར་དུས་དང་ལུས་ངག་གི་མི་མཐུན་ཕྱོགས། རྒྱུན་ཡོད་ར་བ། འོག་སྒོ་སྤོང་བ་དེ་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་ལ་བྱ་ཡུལ་དུ་བ་དག་བྱང་སེམས་ལ་བྱས་སོ་ན། ཉེ་རང་གཅེས་ཀྱི་བསམ་པ་སྤོང་བ་དེ་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས། ད་དེ་ཚོ་ཡ་ནི་ཡ་ཧ་གོ་ན། གོ་སྒྲུབ་དེ་ཚོ་ལ་དོན་ཕན་གོ་བ་ཅིག་ཡོད་ཨ་མ་ཅིག་བསམ་བློ་བཏང་ན་གོ་སྒྲུབ་དེ་ལ་ཕར་ཕྱིན་རེ་རེའི་ནང་དུ་དྲུག་དྲུག་ཚང་བར་བསྡུས་སོ། དེ་འདྲ་བཤད་དུས་ས་འོག་དེ་ཚོའི། དཔེར་ན་སྦྱིན་པའི་ཕར་ཕྱིན་དང་ཉམས་ལེན་ནང་ལ་དྲུག་བསྡུས་ནས་ཉམས་སུ་ལེན་དགོས་པ་རེད་འོ་དེ་ཉམས་སུ་ལེན་དུས་ཙང། དེ་ཚོ་ས་ཡ་ཨ་མ་སྦྱར་ན། སྦྱིན་པའི་གར་འགོ།

བྱང་སེམས་ཀྱི་རྒྱུད་ཀྱི་དགེ་སློང་གི་སྡོམ་པ་འདི་ལུས་ངག་ཁ་ན་མ་ཐོ་བ་སྤོང་བ་འདི། སྤོང་བས་རབ་ཏུ་ཕྱེ་བའི་ཚུལ་ཁྲིམས་ཡིན་གྱིས་ཟེར་ན་མ་ཁྱབ་ཟེར་ར་བ། བྱས་ཙང། དེ་སྐབས་འགའ་ཞིག་ལ་ཁོ་བྱང་སེམས་ལ་གནང་བ་ཡོད་ར་བ། ཡོད་ན་ཡང། བྱང་སེམས་ལ་གནང་བ་ཡོད་ར་བ། དཔེར་ན་སྤྱིར་བཏང་བྱང་སེམས་དགེ་སློང་བྱང་སེམས་ཀྱི་རྒྱུད་ཀྱི་བྱང་ཆུབ་སེམས་དཔའི་རྒྱུད་ཀྱི་སྡོམ་པ་འདི་ག་རེ་ག་རེ་སྤོང་བའི་ཁ་ནས་ཁས་བླངས་པ་རེད་ཟེར་ན། ལུས་ངག་གི་ཁ་ན་མ་ཐོ་བ་བདུན་སྤོང་བ་ཁས་བླངས་པའི་སྤོང་བ་གཟུགས་ཅན་པ་ཞིག་རེད་ཟེར་ར་བ། ཡིན་ན་ཡང་དེ། ག་རེའོ་སེམས་ཅན་གྱི་དོན་དུ་གྱུར་བ་དེ་ཟེར་ན་ཡང་ལུས་ངག་ཁ་ན་མ་ཐོ་བ་བདུན་པོ་དེ་ལ་གནང་བ་ཡོད་པའི་སྐབས་འདུག་བ།

ཟངས་ཀྱི་འོད་ལྟ་བུ་དམར་སེར་གྱི་སྣང་བ། རྗེས་ཐོབ་ཀྱི་གནས་སྐབས་སུ་འབྱུང་བའི་དོན་ཡིན་ཟེར་ན་ཅི་ས་གསུམ་པའི་བར་ཆད་མེད་ལམ་གྱི་ཡེ་ཤེས། རང་གི་ངོ་སྐལ་གྱི་གཉིས་སྣང་འཁྲུལ་པའི་ཤེས་སྒྲིབ་འཇོམས་པར་བྱེད་པའི། ཡེ་ཤེས་ཀྱི་མེ་འབྱུང་བའི་སྔ་ལྟས་ཏེ་ཟངས་ཀྱི་འོད་ལྟ་བུ་སྟེ། འོག་རྗེས་ཐོབ་ཀྱི་གནས་སྐབས་སུ་འབྱུང་བ་ཡིན་ཟེར་ལབ་དུས་ཙང་ཡལ་གྱི་ཟིལ་ཡིག་ས་རེད། ས་གསུམ་པའི་བར་ཆད་མེད་ལམ་གྱིས་རང་གི་ངོ་སྐལ་གྱི་གཉིས་སྣང་འཁྲུལ་པའི་ཤེས་སྒྲིབ་འཇོམས་པར་བྱེད་པའི་ཡེ་ཤེས་ཀྱི་མེ།

བར་ཆད་མེད་ལམ་བྱེད་ནུས་པ་དང་དམ་བཅའ་དེས་འདོད་མི་ནུས་ཏེ་ཊཱིཀ་ཆེན་ལས་ཉོན་མོངས་མ་ཟད་བར་དུ་ཤེས་སྒྲིབ་མི་སྤོང་བའི་ཕྱིར་ཤེས་སྒྲིབ་ནི་དག་པ་ནས་བཟུང་སྤོང་ཞེས་གསུངས་པ་དེ། ཉོན་མོངས་མ་ལུས་པ་མ་སྤངས་བར་དུ་རང་གི་ངོ་སྐལ་གྱི་གཉིས་སྣང་འཁྲུལ་ཤེས་སྒྲིབ་སྤྱི་ཙམ་པ་ལ་ཟེར་རྒྱུ་མ་རེད། རང་ལུགས་ལ་ག་རེ་རེད་ཟེར་ན། དགྲ་བཅོམ་རྟོགས་པ་སྔོན་སོང་ལ་ས་དང་པོ་ནས་བཟུང་ཤེས་སྒྲིབ་སྤོང་བའི་འགོ་རྩོམ་པ་ཁས་ལེན་གྱི་ཡོད། ཤེས་སྒྲིབ་ནི་དག་པ་ནས་བཟུང་སྤོང་ཞེས་པ་འདིས་ཉོན་མོངས་མ་ལུས་པ་མ་སྤངས་བར་དུ་རང་གི་ངོ་སྐལ་གྱི་གཉིས་སྣང་འཁྲུལ་པའི་བག་ཆགས་དེ། སྐྱེས་པས་གཉིས་སྣང་འཁྲུལ་པའི་བག་ཆགས་དངོས་གཉེན་བྱེད་མི་ནུས་པས་འོ་མི་ནུས་པའི་དོན་ཡིན་གྱི། ཤེས་སྒྲིབ་སྤྱི་ཙམ་པ་ཞིག་ཡོད་མ་རེད། གཉིས་སྣང་འཁྲུལ་པའི་བག་ཆགས་ལ་ཤེས་སྒྲིབ་ཏུ་བྱས་པའི་ཤེས་སྒྲིབ་དེ་ས་བརྒྱད་པའི་གནས་སྐབས་སུ་མ་གཏོགས་མི་སྤོང་ཟེར་ཏེ་དེ་ལ་བྱེད་དགོས་པ་རེད། བྱས་ཙང་ས་གསུམ་པའི་གནས་སྐབས་སུ་རང་ངོ་སྐལ་གྱི་གཉིས་སྣང་འཁྲུལ་པའི་བག་ཆགས་འཇོམས་ཐུབ་མཁན་ཡོད་མ་རེད་ཅེ། ཁ་ཅིག་དེའི་དོན་དེ་ད་ཐེངས་པ་ཤེས་བྱའི་བུད་ཤིང་མ་ལུས་སྲེག་པའི་མེ་ཟེར་ཞེས་བ་རོ་འོད་འབྱུང་ཕྱིར་ན་ཟེར་ཏེ། འོ་དེ་ཤེས་བྱའི་བུད་ཤིང་གོ་ག་རེ་བཞག་ཟེར་ན་དེའི་དོན་དེ་ས་གསུམ་པ་རེད། རང་གི་རིགས་འདྲ་ཕྱི་མ། ས་གསུམ་པ་ཁོ་རང་རང་ས་གསུམ་པའི་ཡེ་ཤེས་ཁོ་རང་རང་གི་རིགས་འདྲ་ཕྱི་མ་ཤེས་སྒྲིབ་ཀྱི་དངོས་གཉེན་དུ་གྱུར། ཡེ་ཤེས་ཀྱི་སྣང་བའང་ས་དང་པོ་གཉིས་ལས། ཐོབ་པའི་དོན་ཡིན་ཟེར་ན། དེས་རང་གི་རིགས་འདྲར་གྱུར་པའི་ས་བརྒྱད་པ་ཡན་ཆད་འདྲེན་པའི་རྒྱུ་ཅན་གྱི་ཡིན་ཟེར་བ་མཐོང་བ་སོགས་སོང་ཞེས་ལྟ་ན་ས་གསུམ་པའི་བར་ཆད་མེད་ལམ་ཁོ། བྱུང་མ་བྱུང་མ་སང་ཉིན་སང་ཉིན་གནངས་ཉིན་དེ་ལྟ་ཁོ་རྣམ་མཁྱེན་ངོ་བོར་འགྱུར་རྒྱུ་རེད་བ། ཅེས་ལྟ་དོན་དང་ཁོ།

ཁོ་ལ་རྨོངས་ལས་འབྲས་ཀྱི་འབྲེལ་བ་ཕྲ་མོ་ཅིག་སྨྲ་བཞིན་དུ། ས་ས་དཔེར་ན་ས་དང་པོ་གཉིས་པ་གསུམ་པ་བཞི་པ་དེ་ཚོ་ལ་རང་རང་གིས་མི་ཤེས་པའི་ལས་འབྲས་ཀྱི་འབྲེལ་བ་ཕྲ་མོ་རེ་རེ་བཞག་དགོས་ཡོད་པ་རེད། དེ་ཡང་མ་ཤེས་པ་དག་ག་ཚོད་མ་ཤེས་མེད་ས་ལ་མངོན་སུམ་དུ་མ་ཤེས་པ། དེ་འདྲ་ཅིག་འདུག་ཟེར་དེ་འདྲ་ཅིག་ཡོད་ན་ད་ཁོ་ལ་རང་སྟོབས་ཀྱིས་རྨོངས་པའི་རྨོངས་པ་ཅིག་ཡོད་རེད་ཅེས་ད་ཁོ་ཤེས་སྒྲིབ་རེད་ཟེར་ཡ་རོགས་རང་ལུགས་ལ་ཤེས་སྒྲིབ་ཡང་རེད་ཤེས་པ་ཡང་རེད་ཟེར་གྱི་འདུག་མེད་པས་ད་དེ་ལས་འབྲས་ཀྱི་འབྲེལ་བ་ཕྲ་མོ་ལ་རྨོངས་པའི་རྨོངས་པ་ཡིན་མི་ཚད། དེ་ཡིན་པ་དང་དེ་ཡོད་པའི་ཕྱིར། མེད་ཟེར་ན་ཞེས་ལས་འབྲས་འབྲེལ་བ་ཕྲ་ཞིང་ཕྲ་བ་ལ་རྨོངས་པའི་རྨོངས་པ་མེད་ཟེར་ན་ས་དང་པོ་གཉིས་པ་གསུམ་པ་དེ་དགྲ་བཅོམ་རྟོགས་པ་སྔོན་སོང་ལ་བཞག་དགོས་པ། ངོ། ཡིད་ཤེས་ད་འདི་ག་རེ་ཟེར་ན་ཡུལ་ཤིན་ཏུ་ཕྲ་བ་དང། ཡུལ་ཤིན་ཏུ་བསྐལ་བ་དང་རྣམ་པའི་རབ་དབྱེ་མཐའ་ཡས་པ་དང། ཡུལ་མཆོག་ཏུ་གྱུར་པ་རྣམས་ལ་རང་སྟོབས་ཀྱིས་རྨོངས་པའི་རྨོངས་པ་མེད་པ་དང། དེ་དགྲ་བཅོམ་པ་ལའང་ཡོད་ཟེར་ལབ་པ་རེད་བ། དགྲ་བཅོམ་པ་ལ་ཡང་ཨ་ནི་ག་རེ་ཟེར། ཨོ། གནས་ངན་ལེན། སྟོན་པས་བཀག་ཀྱང་མ་ལོག་པ་བཞིན་ནོ་ཞེས་བརྗོད་པ་རེད་བ། གནས་ངན་ལེན་གྱི་ཡོད་པ་རེད་ཟེར་ལབ་པ་རེད་བ། བྱས་ཙང་ཡུལ་ཤིན་ཏུ་ཕྲ་བ་ལ་རྨོངས་པ། ཡུལ་ཤིན་ཏུ་བསྐལ་བར་རྨོངས་པ། རྣམ་པའི་རབ་དབྱེ་མཐའ་ཡས་པ་ལ་རྨོངས་པ། ཡུལ་མཆོག་ཏུ་གྱུར་པ་ལ་རང་སྟོབས་ཀྱིས་རྨོངས་པ། འོ་འདུག་ཟེར་ཡ་རེད། ཡོད་ཙང་བྱས་ཙང་དོན་དག་དེ་ཡུལ། རྣམ་པའི་རབ་དབྱེ་མཐའ་ཡས་པ་ལ་རྨོངས་པ། ཞེས་ལས་འབྲས་ཀྱི་འབྲེལ་བ་ཕྲ་ཞིང་ཕྲ་བ་ལ་རང་སྟོབས་ཀྱིས་རྨོངས་པ་སྟེ་བྱ་བ་གོ་བ་ཡིན་པ་རེད། མི་ཤེས་པ་མེད་པ་དེ་འདོད་ན་འདོད་པའི་ཕྱིར་འདོད་མི་རིགས་ཏེ་མདོ་ལས།